རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འདི་ཚེས་བཅོ་ལྔ་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་གནང་མཛད་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་དང། རྒྱ་ནག་གིས་བོད་ནང་ཕྱི་རྒྱལ་གྱི་མ་རྩ་འཕེལ་རྒྱས་ཇེ་མང་དང་ད་ལ་དགའ་མོ་ཤོར་ཆེད་རྫས་བརྒལ་པ་དང

བདེ་བར་འཁོད་གནང་མཛད་གདའ། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་བྱང་ཤར་སྒང་ཏོག་ཏུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་སོགས་ཀྱི་མཛད་འཆར་དང་དེ་བཞིན

དགའ་དད་སྤྲོ་གསུམ་གྱི་སྒོ་ནས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་རེད་གདའ། དེ་ཡང་སིང་ག་པུར་ནས་བུད་མེད་ཞིག་གིས།
Hi Tashi Dele My name is Jamie from Singapore དགའ་ལྡན་ཤར་རྩེ་འགྲོ་ཕན། རྣམ་པ་ཚོ་བཀྲ་ཤིས་ངའི་མིང Jamie ཟེར་གྱི་ཡོད་ང་ཚོ་སིང་ག་པུར་དུ་ཡོད་པའི་དགའ་ལྡན་ཤར་རྩེ་འགྲོ་ཕན་གླིང་ཆོས་ཚོགས་ནས་ཡིན། ང་ཚོ་མི་གྲངས་སུམ་ཅུ་སོ་གཉིས་རྡོ་རྗེ་གདན་དུ་གནས་མཇལ་ལ་ཡོང་བ་ཡིན་དེ་རིང

ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་པོ་ལན་རྒྱལ་ཁབ་ཀྱི་སྲིད་བློན་སྐུ་ཞབས Donald Tusk མཆོག་བསྐྱར་དུ་འོས་བསྡུའི་ཐོག་ནས་རྒྱལ་ཁ་ཐོབ་པ་ལ་འཚམས་འདྲི་གསུང་འཕྲིན་གནང་གདའ། དེ་ཡང་ཁ་ཉིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་སི་ལི་གུ་རི་ནས་གནས་ཚུལ་སྤེལ་བ་ལ་གཞིགས་ན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་པོ་ལན་གྱི་སྲིད་བློན Donald Tusk མཆོག་ལ་སླར་ཡང་འོས་བསྡུ་རྒྱལ་ཁ་ཐོབ་པ་དེ་ལ་འཚམས་འདྲི་གསུང་འཕྲིན་ཞིག་གནང་ཡོད་པ་དེའི་ནང་ཁྱེད་ཀྱི་རྒྱལ་ཁབ་ཀྱི་ཐོག་ནས་ལོ་རབས་འགའ་ཤས་ནས་དམངས་གཙོའི་རིན་ཐང་གོང་འཕེལ་གཏོང་བའི་ཆེད་དུ་རང་ཉིད་ཀྱི་རྒྱལ་ཁབ་ཙམ་དུ་མ་ཚད་ཕྱིའི་རྒྱལ་ཁབ་ཁག་ཏུ་ཡང་དམངས་གཙོའི་རིན་ཐང་གོང་འཕེལ་གཏོང་ཐབས་ཀྱི་འབད་བརྩོན་ཤུགས་ཆེ་གནང་བཞིན་ཡོད་པ་དང། ངོས་རང་ཁྱེད་ཀྱི་མཛེས་སྡུག་ལྡན་པའི་རྒྱལ་ཁབ་ཏུ་དེ་སྔ་ཐེངས་མང་ཡོང་ཐུབ་པ་ཙམ་དུ་མ་ཚད་ཁྱེད་དང་གཞན་འགོ་ཁྲིད་དང་དེ་བཞིན་ང་ཚོས་གུས་བརྩི་ཞུ་འོས་ཀྱི་གྲོགས་པོ Lech Walesa མཆོག་སོགས་དང་ལྷན་དུ་ཐུག་འཕྲད་བྱེད་ཐུབ་པ་དེ་དག་ནི་ངས་དམིགས་བསལ་གྱི་གོ་སྐབས་ཁྱད་པར་ཅན་ཞིག་ལ་ངོས་འཛིན་གནང་བཞིན་ཡོད་པར་གསུངས་གདའ། ཡང་གོང་ས་མཆོག་གི་གསུང་འཕྲིན་དེའི་ནང་ངོས་རང་པོ་ལན་ནང་ཡོང་བའི་སྐབས་སུ་མི་མང་སྤྱི་ཡོངས་ཀྱི་ཐོག་ནས་ངོས་རང་གིས་གཞི་རྩའི་འགྲོ་མིའི་རིན་ཐང་དཔེར་ན་བྱམས་བརྩེ་དང་བཟོད་པ་བཞེས་པ་དང་འདོད་ཆུང་ཆོག་ཤེས་དང་རང་ཉིད་ཀྱི་ཚུལ་ཁྲིམས་སྲུང་བ་དང་ཆོས་ལུགས་ཕན་ཚུན་བར་གུས་བརྩི་དང། མཉམ་གནས་སུ་གནས་ཐབས་བཅས་ཀྱི་གོང་འཕེལ་གཏོང་ཐབས་མཛད་བཞིན་པར་ཐུགས་སྣང་ཆེན་པོ་གནང་སྟེ་གྲོགས་པོའི་འདུ་ཤེས་ཀྱི་རྒྱབ་སྐྱོར་གནང་བཞིན་པ་དང་བོད་མིར་གདུང་སེམས་མཉམ་བསྐྱེད་གནང་བཞིན་པ་བཅས་ལ་ངོས་རང་གིས་བཀའ་དྲིན་ཆེ་ཞུ་རྒྱུ་ཡིན་ཞེས་འཁོད་གདའ། དེ་ཡང་གོང་ས་མཆོག་གིས་པོ་ལན་གྱིས་ཞི་བདེ་གོང་འཕེལ་དང་གོ་ལ་ཁྱོན་ཡོངས་ཀྱི་བདེ་འཇགས་བཅས་ཀྱི་ཆེད་དུ་གལ་གནད་ཆེ་བའི་ཞབས་འདེགས་བསྒྲུབ་ཐུབ་པའི་ནུས་པ་ཡོད་པ་དང། ཁྱེད་པོ་ལན་གྱི་སྲིད་བློན་གནང་བའི་ཐོག་ནས་ཁྱེད་ཡོ་རོབ་ཀྱི་ལྷན་ཚོགས་ཀྱི་ཚོགས་གཙོ་གནང་བའི་ཉམས་མྱོང་བཅས་ཀྱི་ཐོག་ནས་ཁྱེད་ཀྱིས་འཛམ་གླིང་དེ་བཞིན་འཚེ་བ་མེད་པ་དང་གོ་མཚོན་མེད་པའི་འཛམ་གླིང་ཞི་བདེ་ལྡན་པ་བཟང་པོ་ཞིག་ཏུ་འགྱུར་ཐུབ་པའི་ངོས་རང་གིས་ཡིད་ཆེས་གནང་བཞིན་ཡོད་པ་གསུངས་པ་དང་ཆབས་ཅིག་ཁྱེད་ཀྱིས་པོ་ལན་མི་མང་གི་དགོས་མཁོ་དང་མངོན་འདོད་བཞིན་དུ་ཁྱེད་ཀྱི་མ་འོངས་པར་བྱ་ལས་ལམ་ལྷོངས་ཡོང་བའི

ཧ་ལམ་བོད་ནང་གནམ་ཐང་དང་རྒྱ་ལམ་ལྕགས་ལམ་དྲ་བ་བཅས་འཛུགས་སྐྲུན་བྱེད་བཞིན་པ་དེས་ཡུལ་སྐོར་སྤྲོ་འཆམ་གྱི་ལས་གཞི་ལ་ཡར་རྒྱས་ཡོང་གི་རེད་བསམ་པའི་རེ་བ་ཆེན་པོ་བཅངས་བཞིན་ཡོད་པ་རེད་ཅེས་རྒྱ་གར་གྱི་རྒྱ་ནག་ཉམས་ཞིབ་དང་ཐབས་ཇུས་བསྟི་གནས་ཁང་གི་འགན་འཛིན Jayadeva Ranade ལགས་ཀྱིས་རྩོམ་པའི་དཔྱད་རྩོམ་དེའི་ནང

ལྷག་པར་སྤྱི་ཟླ་བཅུ་གཅིག་ནང་རྒྱ་ནག་གཞུང་གིས་བོད་སྐོར་རྒྱབ་ཤོག་དེབ་དཀར་པོ་ཟེར་བ་བཏོན་པ་གི་ནང་བོད་དེ་བཞིན་ཞི་ཙང་ཞེས་བྲིས་འདུག་པ་དང་རྒྱ་ནག་གི་ཤིན་ཧྭ་གསར་ཁང་སོགས་གཞུང་འབྲེལ་གསར་ཁང་ཁག་གིས་དེ་ནས་འགོ་བཟུང་བོད་ལ་ཞི་ཙང་ཞེས་འབྲི་འགོ་བརྩམས་ཡོད་པ་རེད། གལ་ཆེ་ཤོས་ཤིག་ལ་རྒྱབ་ཤོག་དཀར་པོ་དེབ་དེ་གི་བརྒྱུད་ནས་རྒྱ་ནག་དཔོན་རིགས་ཚོ་གིས་ད་ལྟ་ཁོང་ཚོ་བོད་ནང་གཏིང་ལྷན་ཐུག་གི་ཡོད་པ། ཐུག་གི་ཡོད་པ་གི་རྣམ་པ་དེ་གསལ་སྟོན་བྱེད་ཀྱི་རེད། བོད་ནང་ཕྱི་རྒྱལ་གྱི་ལས་ཁུངས་ཁག་དང་མ་རྩ་འཇོག་ཐབས་ཀྱི་ལས་དོན་སྤེལ་བཞིན་པ་ཡང་ཐུགས་རྗེ་གཅིག་པ་ཞིག་ཆགས་ཡོད་པ་རེད། དེ་འདྲ་གི་གནས་སྟངས་འོག་བོད་རང་སྐྱོང་ལྗོངས་ཀྱི་མགོ་ཁྲིད་ཚོས་བོད་དེ་བཞིན་ཧི་མ་ལ་ཡའི་ས་ཁུལ་གྱི་དཔལ་འབྱོར་ལྟེ་གནས་ཤིག་ཆགས་ཐུབ་ཆེད་ལ། ཕྱི་རྒྱལ་གྱི་མ་རྩ་འགུག་ཐབས་ཀྱི་ལས་དོན་གང་མགྱོགས་སྤེལ་མུས་ཡིན་ཞིང། ཡང་ཉིང་ཁྲི་ས་ཁུལ་ནང་མི་སེར་གནས་སྤར་བཟང་གི་ཡོད་པ་གི་རྣམ་པ་ཡོད་པ་རེད། རྒྱ་ནག་གི་ས་ཁྲ་ནང་བོད་ཀྱི་ཉིང་ཁྲི་གི་ས་ཁུལ་ནང་དུ་རྒྱ་གར་གྱི་ཨ་རུ་ནཱ་ཅལ་པར་དེ་ཤི་ཚུད་པ་བྱས་ཡོད་པ་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་ཧོང་ཀོང་གི་དབང་འཛིན་པ་ཚོས་ཧོང་ཀོང་གི་དམངས་གཙོའི་གསར་ཤོག་དབྱིན་སྐད་དུ Apple Dailyའམ་ཀུ་ཤུ་ཉིན་རེའི་གསར་ཤོག་འདོན་སྤེལ་གནང་མི་ཇི་མི་ལའེ་ཟེར་བ་ཁོང་ལ་གཞི་རྩ་མེད་པའི་སྐྱོན་འཛུགས་ཀྱི་ཁྲིམས་ཞིབ་བྱེད་རྒྱུ་ཡིན་པ་དེ་ཕྱིར་འཐེན་དང་ཁོང་བཙོན་འོག་ནས་གློད་བཀྲོལ་གཏོང་དགོས་པ་ཨ་རི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་ཡོངས་ཁྱབ་ཀྱི་སྤྱི་བསྒྲགས་སྤེལ་འདུག། དེའང། ཁ་སང། སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་ཨ་རི་གྲོང་ཁྱེར་ནིའུ་ཡོག་ནས་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ཧོང་ཀོང་གི་དབང་འཛིན་པ་ཚོས་ཧོང་ཀོང་གི་དམངས་གཙོའི་གསར་ཤོག་འདོན་སྤེལ་གནང་མི་ཇི་མི་ལའེ་ལགས་རྒྱ་ནག་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་ཁྲིམས་གཞི་དང་འགལ་འཛོལ་བྱས་པའི་ཉེས་མིང་འོག་བཙོན་འཇུག་འོག་ཡོད་པ་ཁོང་ལ་རིང་མིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན། ཁྲིམས་དཔྱད་བྱེད་རྒྱུ་ཡིན་པར་མ་ཟད་ཁྲིམས་དཔྱད་དེ་ཉིན་གྲངས་བརྒྱད་ཅུ་ཙམ་འགོར་རྒྱུ་ཡིན་པའི་ཚོད་དཔག་བྱེད་བཞིན་ཡོད་པ་ལྟར། ཁོང་ལ་སྐྱོན་འཛུགས་བྱས་པ་དེ་ནི་དངོས་ཡོད་གནས་ཚུལ་གྱི་ཆ་ནས་གཞི་རྩ་མེད་པའི་ཉེས་འཛུགས་ཤིག་ཡིན་པའི་ཆ་ནས། ཁོང་གི་ཐོག་ལ་ཁྲིམས་དཔྱད་བྱེད་རྒྱུ་ཡིན་པ་དེ་འདོར་དགོས་པ་དང་དེ་བཞིན་ཁོང་བཙོན་འོག་ནས་གློད་བཀྲོལ་གཏོང་དགོས་པའི་དགོས་འདུན་བཏོན་འདུག། ད་ལྟ་དགུང་ལོ་བདུན་ཅུ་དོན་དྲུག་ཡིན་པ་ཧོང་ཀོང་གི་དམངས་གཙོའི་ཀུ་ཤུ་གསར་ཤོག་འདོན་སྤེལ་གནང་མི་ཇེ་མི་ལཱ་ཡི་ཁོང་ལ་ཧོང་ཀོང་གི་རྒྱ་ནག་རྒྱལ་ཁབ་ཀྱི་བདེ་འཇགས་ཁྲིམས་གཞིའི་འོག་ཕྱིའི་རྒྱལ་ཁབ་ཁག་གི་ལྷན་དུ་ངན་པ་ལག་སྦྲེལ་བྱས་ལུགས་ཀྱི་ཉེས་འཛུགས་ཁག་གསུམ་གྱི་ཐོག་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་སྤྱི་ཟླ་དྲུག་པ་ནས་བཟུང་སྟེ་བཙོན་འོག་ཏུ་གནས་བཞིན་ཡིན་པ་དང་རྒྱ་ནག་གི་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་ཁྲིམས་གཞིའི་ཐོག་ནས་མང་ཤོས་ལ་ཚེ་བཙོན་གྱི་ཁྲིམས་ཆད་ཕོག་བཞིན་ཡོད་པ་རེད་གདའ། དེ་ནས་གནས་ཚུལ་དེའི་ཐད་ད་རེས་ཨ་རིའི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་རྒྱ་ནག་གི་གནད་དོན་དང་འབྲེལ་བའི་འགན་འཛིན་གཞོན་པ་མ་ཡ་ཝང་ཟེར་བས་རྒྱ་ནག་གཞུང་གིས་ཧོང་ཀོང་གི་དམངས་གཙོའི་ལས་འགུལ་ཞི་འཇགས་གཏོང་བའི་ལས་འགུལ་འོག་ལའེ་ལ་ཁྲིམས་ཐག་ཚ་ནན་གཅོད་རྒྱུ་ཡིན་པ་དེ་ངེས་པ་ཡིན་པའི་ཆ་ནས་རྒྱལ་སྤྱིའི་གཞུང་ཁག་གིས་ཁོང་གི་ཐོག་ལ་གཞི་མེད་ཀྱི་སྐྱོན་འཛུགས་ཀྱི་ཁྲིམས་ཞིབ་བྱེད་རྒྱུ་དེ་འདོར་དགོས་པའི་ཐོག་ནས་ཁོང་བཙོན་འོག་ནས་གློད་བཀྲོལ་གཏོང་དགོས་པའི་རྒྱ་ནག་གཞུང་དང་ཧོང་ཀོང་གི་དབང་འཛིན་པ་ཚོ་ལ་གནོན་ཤུགས་སྤྲད་དགོས་པའི་འབོད་སྐུལ་ཞུས་གདའ། ཡང་ཐེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་འོས་བསྡུ་སླེབས་ལ་ཉེ་བའི་སྐབས་དེ་ལ་ད་རེས་གཟའ་པ་སངས་ཉིན་རྒྱ་ནག་གིས་ཐེ་ཝན་གྱིས་ཚོང་འབྲེལ་འགོག་རྐྱེན་བཟོ་བཞིན་ཡོད་པའི་སྐྱོན་འཛུགས་བྱས་ཡོད་པ་དང་ཐེ་ཝན་གྱིས་རྒྱ་ནག་ལ་ཆབ་སྲིད་ཀྱི་ལས་འགུལ་སྤེལ་མཚམས་བཞག་དགོས་ཞེས་བཤད་གདའ། དེ་ཡང་རོལ་ཏྲ་ས་ལས་ཁུངས་ཀྱིས་པེ་ཅིང་དང་ཐའེ་པེ་ནས་གནས་ཚུལ་སྤེལ་བའི་ནང་རིང་མིན་སྤྱི་ལོ་གསར་པའི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་རྒྱལ་ཡོངས་གྲོས་ཚོགས་དང་སྲིད་འཛིན་གྱི་འོས་བསྡུ་གནང་གཏན་འཁེལ་ཡོད་པ་དང་རྒྱ་ནག་གིས་རྒྱུན་དུ་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་བཤད་བཞིན་པའི་ཐོག་ནས་འོས་བསྡུའི་གྲུབ་འབྲས་སུ་རྒྱ་ནག་ལ་རྒྱབ་སྐྱོར་བྱེད་མི་གོ་མིན་ཏང་ཚོགས་པ་ལ་རྒྱལ་ཁ་ཐོབ་ཐབས་སུ་རྒྱ་ནག་གིས་དངོས་ཤུགས་བརྒྱུད་གསུམ་ནས་ལས་འགུལ་སྤེལ་བཞིན་ཡོད་པ་རེད་གདའ། ཐེ་ཝན་གཞུང་དང་དམངས་གཙོ་ཡར་ཐོན་ཚོགས་པས་རྒྱ་ནག་ལ་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ལ་ཐེ་བྱུས་བྱས་ནས་འགྲིག་ཐབས་མེད་པ་ཡང་ཡང་བཤད་བཞིན་ཡོད་པ་རེད་གདའ། རྒྱ་ནག་གི་ཚོང་འབྲེལ་བློན་ཆེན་ལས་ཁུངས་ཀྱིས། ཐེ་ཝན་གྱིས་ཁྲིམས་འགལ་གྱི་ཐོག་ནས་འཛམ་གླིང་ཚོང་འབྲེལ་སྒྲིག་འཛུགས་དང་སྤྱི་ལོ་ཉིས་སྟོང་བཅུ་ལོ་ལ་རྒྱ་ནག་དང་ཐེ་ཝན་བར་བཞག་པའི་ཚོང་ཟོག་ཉོ་ཚོང་གི་གན་ཡིག་དང་འགལ་བའི་བྱ་སྤྱོད་སྤེལ་ནས་འགོག་རྐྱེན་བཟོ་བཞིན་ཡོད་པ་དང། འགོག་རྐྱེན་དེ་ཚོའི་ཐོག་ནས་རྒྱ་ནག་གི་ཁེ་གཉེར་ལས་ཁུངས་ཚོ་ལ་ཤུགས་རྐྱེན་ངན་པ་ཡོང་བཞིན་ཡོད་པ་བཤད་གདའ། ཡིན་ནའང་རྒྱ་ནག་གི་ཚོང་འབྲེལ་བློན་ཆེན་ལས་ཁུངས་ཀྱིས་འགོག་རྐྱེན་དེ་ཚོ་འགོག་ཐབས་སུ་ག་རེ་བྱ་རྩིས་ཡོད་མེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་གར་གཞུང་ནས་བོད་ནི་ལོ་རྒྱུས་ཐོག་རང་བཙན་གྱི་རྒྱལ་ཁབ་ཞིག་དང་རྒྱ་ནག་གིས་བཙན་བཟུང་བྱས་པ་ངོས་འཛིན་ཡོང་ཐབས་སུ་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་བཅས་རྒྱལ་ས་ལྡི་ལི་ལ་ཕེབས་ཏེ་ཞུ་གཏུག་གནང་བཞིན་ཡོད་པ་རེད་གདའ། རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་དགུན་ཁའི་གྲོས་ཚོགས་ལས་རིམ་འགྲོ་བཞིན་པ་དང་བསྟུན་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ནས་སྣེ་ཁྲིད་གནང་སྟེ་སྤྱི་འཐུས་བསྟན་པ་ཡར་འཕེལ་ལགས་དང་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་བཅས་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་རྒྱལ་ས་ལྡི་ལི་ནང་ཕེབས་ཏེ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ནས་བཅུ་དྲུག་བར་བོད་དོན་ཞུ་གཏུག་དང་རྒྱབ་སྐྱོར་འཚོལ་བའི་ལས་འགུལ་སྤེལ་བའི་ནང་རྒྱ་གར་དབུས་གཞུང་གྲངས་ཉུང་མི་རིགས་ལྷན་ཁང་གི་ཚོགས་གཙོ

འགྲེལ་བརྗོད་གནང་བ་དང་ཆབས་ཅིག་ཏུ་བོད་དེ་བཞིན་རྒྱ་ནག་གཞུང་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཞིག་དང་བོད་རང་བཙན་དང་རང་སྐྱ་འཕེར་བའི་ལོ་རྒྱུས་ཀྱི་བདེན་དཔང་ཡོད་པ་རྒྱ་གར་གཞུང་གིས་ངོས་འཛིན་ཡོང་ཐབས་བཅས་ཞུ་སྐུལ་གནང་ཡོད་པ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དྲ་རྒྱའི་ནང་གནས་ཚུལ་འཁོད་གདའ། ཡང་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡོ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འགྲེལ་བརྗོད་གནང་གདའ། དེ་ཡང་བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་བའི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ་བོད་མིའི་ཆོས་རིག་གོམས་གཤིས་དང་སྐད་ཡིག་སོགས་བོད་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་བཞིན་པ་ལ་བརྟེན་ནས་རྒྱ་ནག་གཞུང་གི་བཅའ་སྡོད་སློབ་གྲྭའི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱ་དགོས་པ་དང་བཅའ་སྡོད་སློབ་གྲྭའི་སྲིད་ཇུས་དང་འབྲེལ་ཡོད་ཀྱི་རྒྱ་ནག་གི་དཔོན་རིགས་ཚོ་ལ་ཕྱི་རྒྱལ་དུ་ཡོང་བའི་མཐོང་མཆན་བཀག་འགོག་བྱེད་དགོས་པ་སོགས་སེམས་འཁུར་གྱི་གྲོས་ཆོད་ཅིག་ཡོ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་མོ་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཐེབས་ངེས་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ད་རེས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་འགྲེལ་བརྗོད་གནང་གདའ། ཨ་ནི་གྲོས་ཆོད་ཀྱི་མཐའ་མ་དེ་ནང་ལོགས་ལ་དེ་བཤད་བསྡད་ཡོད་རེད་དེ་ཡི་གྲོས་ཆོད་ཀྱི་ཡིག་ཆ་དེ་རྒྱ་ནག་གཞུང་ལ་ཕུལ་དགོས་ཡ་མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་དགོས་ཡ་ཨ་ནི་ཡོ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་སོ་སོ་སོ་ལ་མར་ཕུལ་དགོས་ཡ་གི་གནས་སྟངས་དེ་ཡོད་དུས་ཙམ་པ་ལ་རྒྱ་ནག་གཞུང་ལ་ཡང་ཏན་ཏན་ཤུགས་རྐྱེན་ཅིག་ཐེབས་ཀྱི་རེད་བསམ་གྱི་ཡོད་གལ་སྲིད་ད་བོད་རང་ནང་ལོགས་ལ་ང་ཚོ་བྱེད་ཐུབ་ཡས་གང་ཡང་མི་འདུག་པ། རྒྱ་ནག་གཞུང་གིས་བཙན་གནོན་ཤུགས་ཆེན་པོ་ཞིག་བྱེད་བསྡད་ཀྱི་ཡོད་དུས་ཙམ་པ་ལ་ད། བོད་ནང་ལོགས་ལ་སྲིད་ཇུས་དེ་འདྲ་གཅིག་གི་འོག་ནས་འདོད་ནའི་འདྲ་མ་འདོད་ནའི་འདྲ། མ་བཏང་རང་བཏང་ཐུག་ཡས་ཀྱི་གནས་སྟངས་ཅིག་རྒྱུ་དེ།
གཞན་ཡང་སྲིད་སྐྱོང་མཆོག་ནས་སློབ་གྲྭའི་སྐད་ཡིག་དེ་གནད་དོན་གཅིག་དང། དེ་ལས་ཛ་དྲག་པ་ཞིག་ནི་མཐོ་སློབ་སློབ་འཇུག་གི་ཡིག་ཚད་ཆ་ཚང་བོད་ཡིག་ནང་མེད་པ་རྒྱ་ཡིག་ནང་བཟོ་བཞིན་པ་དེས་མ་འོངས་པ་ལ་བོད་ཕྲུག་ཚོས་བོད་ཡིག་སྦྱངས་པ་ཡིན་ནའང་མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་པོ་ཞིག་འཕྲད་ངེས་ཡིན་པ་རང་བཞིན་གྱིས་གསལ་པོ་ཆགས་ཡོད་པས་ཡོ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡང་ཡོ་རོབ་སྤྱི་མཐུན་གྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན་གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གི་བསམ་བློ་མི་སྟོང་རང་སྟོང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གདའ། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་བོད་ཀྱི་ཆབ་སྲིད། བཙོན་བཟོ་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཁོང་བོད་ཀྱི་མདོ་སྨད་མགོ་ལོག་ཏུ་འཁྲུངས་ནས་བཟུང་སྟེ་རྒྱ་ནག་གཞུང་གི་དབང་འཛིན་འོག་ད་བར་བོད་ནང་གི་འབྲོག་པ་གནས་སྤོ་གཏོང་བ་དང་གཏེར་ཁ་སྔོག་འདོན་སོགས་ཀྱིས་བོད་མིའི་འཚོ་གནས་དང་ཁོར་ཡུག་ལ་གནོད་སྐྱོན་ཤུགས་ཆེ་བཏང་ཡོད་པའི་སྐོར་ཁོང་ལ་བཀའ་འདྲི་ཞུས་པའི་དུམ་བུ་གཉིས་པ་དེ་ཕྲན་ཚེ་དབང་ནོར་བུས་སྙན་སྒྲོན་ཞུས་པ་གཤམ་ལ་གསན་རོགས། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཁོང་བོད་ཀྱི་མདོ་སྨད་མགོ་ལོག་ཏུ་འཁྲུངས་ནས་བཟུང་སྟེ་རྒྱ་ནག་གཞུང་གི་དབང་འཛིན་འོག་ད་བར་བོད་ནང་གི་ཁོར་ཡུག་གནས་སྟངས་ཐོག་ལ་ཛ་དྲག་ཆེ་བའི་འགྱུར་ལྡོག་ག་འདྲ་སོང་ཡོད་པའི་སྐོར་ཁོང་ལ་བཀའ་འདྲི་ཞུས་པའི་དུམ་བུ་གཉིས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཁོང་དེ་སྔོན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་རིའི NED འམ་ཨ་རིའི་རྒྱལ་ཡོངས་དམངས་གཙོ་ཡར་སྐུལ་ཐེབས་རྩ་ཚོགས་པའི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དམངས་གཙོའི་གཟེངས་རྟགས་དེ་བཞེས་ལ་བཞུགས་ཡུལ་སུད་སི་ནས་ཨ་རི་རྒྱལ་ས་རུ་ཕེབས་པ་དང་བསྟུན་ནས་ཁོང་ལ་བོད་ནང་རྒྱ་ནག་གཞུང་གིས་བོད་མི་འབྲོག་པ་རྣམས་བཙན་དབང་གིས་གནས་སྤོ་བཏང་སྟེ་འབྲོག་པ་གནས་སྡོད་བྱེད་སའི་ས་ཁུལ་དེ་དག་ཁོར་ཡུག་སྲུང་སྐྱོབ་ཀྱི་སྤྱི་གླིང་ཟེར་བ་ལ་འཛུགས་སྐྲུན་བྱེད་བཞིན་པ་སོགས་ཀྱི་ཐོག་ནས་བོད་ནང་གི་ཁོར་ཡུག་ལ་ཕན་ཐོགས་ཡོད་མེད་སྐོར་བཀའ་འདྲི་ཞུ་སྐབས་སུ།
རེད་ད་ང་ཚོ་བོད་པ་སྤྱི་གླིང་ཟེར་གི་འདུག་ད་མགོ་ལོག་པས་ཐོས་ས་ད་སྤྱི་གླིང་དེ་ཚོ་ད་དེ་རེད་ལྟད་མོ་ལྟ་ས་འགྲོ་ཡིན་ཟེར་གོ་རེད་ད་ད་ལྟ་ངས་ཟེར་གོ་ན་ངམ་ངམ་ཤིག་ཤིག་ང་ཚོ་བྱང་ཐང་ལ་གོ་ཟིག་ད་དེ་ཉེན་ཁ་འཕྲག་གོ་ན་ལྟ་ཟེར་གོ་ན་དེ་མ་ཡིན་པའི་ད་ལྟ་ཅིག་ང་ཚོ་ཁོར་ཡུག་འབག་བཙོག་ཤོར་བ་ཉན་ས་ད་ཆུ་དང་ད་ནི་ད་ཅིག་ཆུ་མགོ། ད་ནི་ད་ཅིག་ང་ཚོའི་རི་བྲག་ནགས་ཚལ་ཚང་མ་གི་སྟེང་ལ་རྒྱ་མི་དེ་ཚོ་ཡོང་གོ་ཡུལ་སྐོར་བ་ཡོང་ནས་ཕྱིར་སོང་ད་མི་གཙང་བ་ལས་ས་ཚང་མ་མི་གཙང་བ་ལས་ས་བརྐོ་མར་བརྐོ་ས་ས་བརྐོས་ད་དེའི་ནང་ནས་ཅིག་སྐྱེ་དངོས་གི་རྩི་ཤིང་ནགས་ཚལ་ཚང་མ་ར་གནོད་སྐྱོན་ཐེབས་གོ་རེད་ཐ་ན་ང་ཚོའི་ཆུ་ཆུང་ཆུང་གི་ནང་ནས་ཅིག་ང་ཚོས་ཁོ་རང་ཚོ་འཚོ་སྡོད་བྱས་ནས་གི་ད་ཅིག་དེའི་ནང་ན་སྲོག་ཆགས་འདྲ་མི་འདྲ་ཞིག་ཡོད་རེད་སྲོག་ཆགས་འདྲ་མི་འདྲ་དང་ང་ཚོ་ཁོར་ཡུག་དང་ད་དེ་ཚོ་ཚང་མ་དང་འབྲེལ་བ་ཡོད་པའི་ཆ་ནས་དེ་ཚོ་ཚང་མ་མེད་པ་བཟོས་འགྲོ་བ་རེད་ད་ང་ཚོ་དེ་སེམས་ཅན་ནས་ན་སྐྱེ་དངོས་དེ་དང་དང་དེ་དང་ཁར་གྱི་འཚོ་བ་རོལ་དོ་ནི་ད་ཅིག་རྒྱ་མི་དེ་ཚོ་ཐོན་ནི་ད་སེམས་ཅན་མང་པོ་ཟིག་མེད་ནས་འགྲོ་བ་རེད་དེ་དང་དེ་ཚོ་ང་ཚོ་སྨན་རྩྭ་མང་པོ་ཟིག་མེད་ནས་འགྲོ་བ་རེད་ད་དཔེར་ན་ད་ཅིག་ང་ཚོ་སྔོན་མ་ཟིག་ན་ཅིག་བཤིག་ཐང་ཟེར་བ་ནི་དེ་ཚོ་ད་དངོས་ནས་ཁ་ཆེ་ཡུལ་ནས་གུར་གུམ་ར་མེད་ཟ་ཅིག་ང་ཚོ་ཨ་མདོ་ཡུལ་ནས་བཤིག་ཐང་འཛོམས་མི་ཟ་ཟེར་ང་ཚོ་ཅིག་བོད་གི་སྨན་རྩྭ་ཧང་སང་བ་རྩ་ཆེན་པོ་ཟིག་བརྩི་དགོས་རེད་བ།

སྲུང་སྐྱོབ་བྱས་ནས་དེ་ལ་སྔོ་ལྗང་ཅན་དུ་བསྒྱུར་དགོས་ན་ལོ་ག་ཚོད་ཙམ་འགོར་གི་རེད་ད་ལོ་གཅིག་གཉིས་གི་ནང་ཕྱིར་བསྒྱུར་རྫོགས་བཏང་ནས་ད་ལོ་ཉི་ཤུ་སུམ་ཅུ་ད་རུང་ཕྱིར་ར་ཡོང་ཐུབ་དཀོན་པ་གནས་བབ་སྟབས་བསྟུན་དེ་ཆེ་ས་ནས་བཤད་ན་ད་ཧ་ལས་མང་པོ་བཤད་རྒྱུ་ནི་རེད་ད་ང་ཚོ་ད་ཐང་ཆུ་ཟིན་ཚོད་ན་ང་འབྲོག་པ་ཟེར་བའི་ཆ་ནས་འབྲོག་པ་གི་མིག་སྔར་གི་ཁོར་ཡུག་དང་འབྲོག་པ་གཉིས་ཀ་རྟེན་དང་བརྟེན་པའི་འབྲེལ་བ་ཡོད་ས་གི་ལྟར་ན་གནད་དོན་ཆུང་ཆུང་ང་ཚོས་དེ་ལྟར་ན་ད་གནད་དོན་ཆུང་ཆུང་ཙམ་དགོས་ད་ལྟ་གནད་དོན་ཆེ་ས་ཟིག་ནས་ཅིག་ང་ཚོས་བལྟས་ན་ཅིག་ཚང་སེམས་ཚང་མ་གི་མཉམ་འཇོག་བྱེད་གི་མེད་ས་གནད་དོན་ཆེ་ས་འོ་དེ་འདྲའི་རིགས་ལ་ང་ང་རང་གི་བལྟས་ན་ད་བལྟས་སོ་ཧ་ལས་གནད་དོན་ཟིག་རེད་བསམ་ནས་ང་ང་བལྟས་བལྟས་རང་ཅིག་བྱ་རྒྱུ་བྱ་འདོད་ཡིན། ཁྱེད་དཔེར་ན་ད་དགུང་ལོ་ཆུང་དུས་ནས་ད་ཅིག་འབྲོག་པ་གི་ཁྱིམ་ཚང་དང་འབྲེལ་བ་ཡོད་པ་དེ་འདྲའི་ཅིག་ད་དམིགས་བསལ་ཨ་ནི་བོད་ནང་གི་འབྲོག་པ་གི་གནས་སྟངས་སྐོར་ལ། ད་ཆ་རྒྱུས་ཆ་ཚང་ཡོང་མཁན་ཞིག་རེད་ཤག་དེ་ཡིན་དུས་རྒྱ་ནག་གཞུང་གིས་དེ་ནི་ཡང་གཅིག་ཕྱོགས་གཅིག་ནས་བོད་ནང་གི་ད་འབྲོག་པ་མང་པོ་ཅིག་གནས་སྤོ་བྱས་ཡ་ཁོང་ཚོ་གི་ཅིག་འཚོ་བ་ཡར་རྒྱས་དང་ལས་ཀ་དང་དེ་འདྲའི་གི་གོ་སྐབས་བསྐྲུན་པ་དང་ཅིག་ད་ཁོང་ཚོ་གིས་བོད་མི་ཚོ་ལ་ཡག་ག་བྱེད་པའི་རྣམ་འགྱུར་ཅིག་བསྟན་དང་བསྟན་བཞིན་པ་རེད་ཤག་དེ་བྱས་དུས་ཁྱེད་ཀྱི་ད་ཉམས་མྱོང་གི་ཐོག་ནས་གསུངས་ན་བོད་ནང་གི་བོད་པ་འབྲོག་པ་ཚོ་སོ་སོ་ཕ་མེས་ཀྱི་ནི་འབྲོག་ས་ད་རྩྭ་ས་ནས་གཅིག་བཙན་དབང་གིས་གནས་སྤོ་བཏང་ཡ་དེ་གིས་གཅིག་བོད་ནང་གི་འབྲོག་པ་ད་གནས་སྤོ་བཏང་བ་ཁོང་ཚོ་གི་ཐོག་ལ་ད་དོ་ཕོག་འདྲ་ད་ཤུགས་རྐྱེན་འདྲ་ངན་པ་ཅིག་ཐེབས་ཡོད་ན་འམ་ཁོང་ཚོ་གི་གཅིག་མི་ཚེ་དང་འཚོ་བ་ལ་ཡང་དེ་འདྲའི་གནས་སྤོ་བཏང་བྱས་ནས་ཕན་ཐོགས་འདྲ་བྱུང་ཡོད་ན། ཡང་དེ་འདྲི་ཟེར་ད་དངོས་གནས་ད་ལྟ་འབྲོག་པ་གནས་སྤོ་བྱས་ཡ་གི་ཁོར་ཡུག་གི་གནད་དོན་དང་ཁོར་ཡུག་གི་ད་ཅིག་གནོད་སྐྱོན་དེ་ཚོ་ང་ཚོས་རོབ་ཙམ་ཙམ་བཞིན་ཡ་རེད་ད་འབྲོག་པ་ཁོ་རང་གི་ངོ་ཐད་ནས་འཚོ་གནས་ལ།

རྒྱ་མི་གི་ཐོག་ནས་གཅིག་ཉེས་རྡུང་བ་ལ་སོགས་པ་གཅིག་དམ་དྲག་བྱེད་ཡ་དེ་འདྲའི་དཀའ་ལས་ཁག་པོ་བྱེད་འདུག་ཡང་ད་ཁོ་ཚོ་དཔེར་ན་ཚང་མ་ས་ཆ་ཆུང་ཆུང་གཅིག་ལ་མ་སྤུངས་བྱས་ནས་ཨེ་ནི་ཁོ་ཚོ་གཅིག་དམ་དྲག་བྱེད་ཡ་ད་ཨེ་ནི་གཅིག་སྟངས་འཛིན་བྱེད་ཡ་འོ་དེ་འདྲའི་ལས་སླ་ཅིག་རེད་ཟེར་འོ་དེ་འདྲའི་ཁ་ཅིག་གིས་དེ་འདྲའི་དགོངས་ཚུལ་ཡོད་ས་རེད།

ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལན། ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལན། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།